ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། སྤྱིར་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་འོས་བསྡུ་ཡི་དུས་ཚོད་དངོས་དེ་འདི་ལོ་ཕྱི་ཟླ་ལྔ་པ་ཡི་ཚེས་ཉི་ཤུ་རྩ་གཅིག་ཉིན་འཁེལ་གྱི་ཡོད་ཀྱང། རྒྱལ་ཡོངས་སུ་ཏོག་དབྱིབས་ནད་ཡམས་ཁྱབ་ཀྱི་ཡོད་པའི་རྐྱེན་གྱིས་ཨོ་སི་ཁྲུ་ལི་ཡ་ཡི་འོས་བསྡུ་ལྷན་ཁང་གིས་འོས་བསྡུ་དེ་ཉིན་གྲངས་འགའ་ཞིག་སྔོན་ནས་འགོ་འཛུགས་བྱ་རྒྱུ་ཡིན་སྐོར་བརྗོད་འདུག་ལོ་ན་བརྒྱད་ཅུ་གྱ་གསུམ་ཡིན་པའི་རྒན་འཁོགས་སྦ་བ་ར་མིག་གེ་གོ་ལ་ནི་རྒན་གསོ་ཁང་ནང་གནས་སྡོད་བྱེད་མཁན་ཞིག་ཡིན་ཞིང་ཁོ་མོས་ད་བར་འོས་ཤོག་བླུགས་པར་འགྲོ་བ་ཐེངས་གཅིག་ཀྱང་ཆད་མྱོང་མེད་འོན་ཀྱང་འདི་ལོ་སྦྲག་ཐོག་ནས་འོས་ཤོག་བླུགས་ཆོག་པ་བཟོས་པ་དེས་ཁོ་མོ་ཡི་གནས་སྟངས་ལ་འགྱུར་བ་ཕྱིན་ཡོད་པ་རེད། ཁོ་མོས་ང་རང་ལོ་ན་ཉི་ཤུ་རྩ་གཅིག་ཟིན་པ་ནས་བཟུང། ད་བར་ང་ཡི་མི་ཚེ་ཡི་ནང་རྟག་པར་འོས་ཤོག་བླུགས་པར་འགྲོ་གི་ཡོད། འོན་ཀྱང་ད་ཐེངས་འོས་ཤོག་དེ་བཞིན་སྦྲག་ཐོག་ནས་བླུགས་ཆོག་པ་བཟོས་པ་དེས་ང་རང་ཕྱི་ལོགས་ལ་འོས་ཤོག་བླུགས་པར་འགྲོ་ཐུབ་ས་མ་རེད་ཅེས་གསུངས་འདུག། འོས་བསྡུ་ཡི་ཉིན་མོར་མི་མང་གནས་སྡོད་བྱེད་ས་ཁག་ཅིག་ལ། འོས་བསྡུ་ལྷན་ཁང་གི་ལས་བྱེད་ས་གནས་ལ་འགྲོ་ནས་ཉིན་དེའི་འོས་བསྡུ་བྱ་རྒྱུ་ཡིན་འདུག་པ་དང། སིད་ནིའི་ནང་རྒན་གསོ་ཁང་གི་ལས་བྱེད་ཚོས། རྒན་གསོ་ཁང་ཁག་ནས་འོས་ཤོག་སྦྲག་ཐོག་ལ་བསྐུར་ཆོག་པའི་རེ་སྐུལ་ཞུས་ཡོད་འདུག་ལྕམ་མེག་གྷེ་གྷོར་ལ་ཕྱིར་འོས་ཤོག་བླུགས་པར་ཡུལ་དངོས་ལ་འགྲོ་ཐུབ་ཀྱི་མེད་ན་ཡང།

དེ་བཞིན་འོས་བསྡུ་བྱེད་ས་བྱེད་སྟངས་ག་རེ་ཆགས་ཀྱི་ཡོད་མེད་བལྟ་དགོས་པ་རེད། ང་ཚོས་ངོ་སྤྲོད་གསལ་བཤད་མང་པོ་ཞིག་གྲ་སྒྲིག་བྱས་ཡོད། མ་ཚད་ང་ཚོས་དུག་སེལ་བྱེད་མཁན་ལས་བྱེད་དང་ཡོ་ཆས་ཀྱང་གྲ་སྒྲིག་བྱས་ཡོད་ཅེས་གསུངས་འདུག། འོས་བསྡུ་ཉིན་མོ་ཏོག་དབྱིབས་ན་ཚ་འགོས་ཁྱབ་ལ་ཞེད་སྣང་སོགས་གནས་སྟངས་མང་པོ་ཞིག་གི་རྐྱེན་པས་འོས་ཤོག་དུས་ཚོད་སྔོན་ནས་བླུགས་ཆོག་གི་ཡོད་པ་རེད་འདུག་ཨོ་སི་ཁྲུ་ལི་ཡའི་འོས་བསྡུ་ལྷན་ཁང་གིས་དངོས་གཞིའི་འོས་བསྡུ་མ་བྱས་སྔོན་བདུན་ཕྲག་གཉིས་གོང་ནས་འོས་ཤོག་སྔོན་ལ་བླུགས་མཁན་ཚོའི་ཆེད་དུ་རྒྱལ་ཡོངས་སུ་འོས་བསྡུ་ཡི་ས་ཚིགས་ཁག་ལྔ་བརྒྱ་ཙམ་གྲ་སྒྲིག་བྱས་ཡོད་འདུག། དེ་བཞིན་འོས་ཤོག་སྔོན་ལ་བླུགས་མཁན་ཚོས་འོས་བསྡུ་དངོས་སུ་མ་བྱས་པའི་ཉིན་གཅིག་སྔོན་ཏེ་རེས་གཟའ་ལྷག་པ་ཡི་ཉིན་མོ་བར་སྦྲག་ཐོག་ནས་འོས་ཤོག་བསྐུར་ནའང་འགྲིག་གི་ཡོད་འདུག་སྦྲག་ཐོག་ནས་བཏང་བ་རྣམས་འོས་བསྡུ་ལྷན་ཁང་ལ་འབྱོར་བར་འོས་བསྡུ་ཚར་ནས་ད་དུང་དུས་ཡུན་ཉིན་གྲངས་བཅུ་གསུམ་རིང་བཞག་ཡོད་འདུག་པ་དང་ཨ་རི་དང་མི་འདྲ་བར་ཨོ་སི་ཁྲུ་ལི་ཡ་ཡི་ནང་དྲ་ཐོག་ནས་འོས་བསྡུ་བྱེད་ས་བཟོས་མེད་པ་རེད་འདུག། ཨོ་སི་ཁྲུ་ལི་ཡ་ཡི་ནང་ད་ལྟའི་ཆར་ཏོག་དབྱིབས་ན་ཚ་མུ་མཐུད་ནས་ཁྱབ་ཀྱི་ཡོད་པའི་རྐྱེན་གྱིས་ཏོག་དབྱིབས་ན་ཚ་ཕོག་མཁན་རྣམས་ལ་ཉིན་མཐའ་མ་ཡི་ནང་འོས་ཤོག་བླུག་ཐུབ་ཆེད་འཆར་གཞི་དེ་བཟོས་པ་ཞིག་ཡིན་འདུག་གལ་སྲིད་ཁྱེད་རང་འོས་བསྡུ་ཡི་ཉིན་མོ་དང་ཡང་ན་འོས་བསྡུ་མ་བྱས་པའི་ཉིན་གཉིས་སྔོན་ལ་ཏོག་དབྱིབས་ན་ཚ་འགོས་པའམ་ཡང་ན་ཏོག་དབྱིབས་ན་ཚ་འགོས་མཁན་དང་ཐག་ཉེ་འབྲེལ་འདྲིས་བྱུང་ཚེ་ཁྱེད་རང་གི་འོས་ཤོག་རྗེས་མ་ཁ་པར་ཐོག་ནས་ཀྱང་བླུག་ཆོག་གི་ཡོད་འདུག

བང་བསྒྲིགས་ནས་སྒུག་དགོས་ཀྱི་ཡོད་པས་འོས་བསྡུ་བྱེད་ས་དངོས་སུ་སྒུག་པ་ལས་ཀྱང་དུས་ཚོད་མང་འགོར་གི་རེད་གལ་སྲིད་ཁྱོད་རང་ཚོས་འདི་ནི་སྟབས་བདེ་ཤོས་དེ་རེད་བསམ་ན་ཁ་པར་གཏོང་རོགས་ཞེས་གསུངས་འདུག་ཨོ་སི་ཁྲུ་ལི་ཡའི་འོས་བསྡུ་ཉིན་མོ་ཁྱིམ་ཚང་ས་ཡ་བཅུ་དང་ཕྱེད་ཀ་ཙམ་ལ་ལམ་སྟོན་གསལ་བཤད་ཡི་གེ་བསྐུར་གྱི་ཡོད་ཅིང་སྨྱུ་གུ་གྲངས་ས་ཡ་བཞི་དང་ཕྱེད་ཀ་ཙམ་བགོ་འགྲེམས་དང་ལྷག་པར་དུ་ལག་པ་དུག་སེལ་ལི་ཊར་དྲུག་ཁྲི་ལྔ་སྟོང་ཙམ་མངགས་ཉོ་བྱེད་ཡས་སྐོར་འགྲེལ་བརྗོད་གནང་འདུག་དེ་སྔོན་འོས་བསྡུ་ཁག་གི་ནང་སྦྲག་ཐོག་ནས་གཏོང་མཁན་གྱི་འོས་ཤོག་གྲངས་བརྒྱ་ཆ་བརྒྱད་ཙམ་ལས་ཟིན་གྱི་མེད་ཀྱང། འདི་ལོ་སྦྲག་ཐོག་ལ་གཏོང་མཁན་གྱི་འོས་ཤོག་གྲངས་འབོར་དེ་སྔོན་ལས་མང་བ་ཆགས་སྲིད་པའི་ཚོད་དཔག་བྱེད་བཞིན་ཡོད་འདུག་འོས་བསྡུ་ལྷན་ཁང་གིས་ཁོང་ཚོས་སྦྲག་ཐོག་འོས་ཤོག་ལ་དོ་ནན་བྱེད་བཞིན་ཡོད་ཀྱང་ད་དུང་འོས་ཤོག་གི་གྲངས་བཤེར་གྱི་ཉིན་ཐ་མ་ཡི་བར་ཕྱིར་འགྱངས་ཤོར་སྲིད་སྐོར་བརྗོད་འདུག་ལུང་པ་དང་རྒྱལ་ཁབ་གཞན་པ་ཡི་ནང་གནས་སྡོད་བྱས་ཡོད་པའི་ཨོ་སི་ཁྲུ་ལི་ཡ་ཡི་མི་སེར་རྣམས་ཀྱི་ཆེད་དུ་ཡང་འོས་བསྡུ་གྲ་སྒྲིག་བྱས་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་འོས་བསྡུ་ལྷན་ཁང་གིས་ཨེ་ཤེ་ཡ་ཁུལ་དང་བྱང་ཨ་རི། ཨ་ཧྥེ་རི་ཁ། ཡུ་རོབ་ཀྱི་ས་གནས་ཁག་བཅུ་དགུ་ལ་དངོས་སུ་འོས་ཤོག་བླུག་སའི་ས་གནས་གོ་སྒྲིག་བྱས་ཡོད་སྐོར་འགྲེལ་བརྗོད་གནང་འདུག་རོ་སི་རེན་གྷ་ལ་ནི་ན་ནིང་ཕྱི་ཟླ་བཅུ་པ་ནས་བཟུང་རྒྱལ་ས་ལོན་ཌོན་དུ་གནས་སྡོད་བྱས་ཡོད་ཁོ་མོས་ད་ཐེངས་ས་གནས་དེ་ག་རང་ནས་དངོས་སུ་འོས་ཤོག་བླུག་ཐུབ་ཀྱི་ཡོད་པས་དགའ་ཚོར་ཆེན་པོ་བྱུང་སྐོར་བརྗོད་འདུག། As a young person, I want to travel and I want to see the world, but

ཚོད་དཔག་བྱས་ན་འདི་ལོ་ཨོས་ཏྲེ་ལི་ཡ་ཡི་མི་མང་ས་ཡ་བཅུ་བདུན་ཙམ་གྱིས་འོས་ཤོག་འཕེན་རྒྱུ་ཡིན་པ་རེད་འདུག། ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།